ད་འདི་དུས་ཚོད་སྐབས་སུ་ལ་ཡ་ལྟ་གྲུབ་པ་གསར་བ་དེ་འདྲ་ཅིག་མང་པོ་ཅིག་ག་རེ་བྱས་ནས་སླེབས་ལ་རང་འདི་དུས་ཚོད་སྐབས་སུ་ལ་ཡ་ག་རེ་བྱུང་རེད་ཞུ་ན་ད་མི་དེ་ཚོའི་གི་འཚོ་བའི་གནས་སྟངས་རེད་མི་དེ་ཚོའི་གི་དཔལ་འབྱོར་གནས་སྟངས་རེད་འདི་གས་དེ་ཡར་རྒྱས་ཤུགས་ཆེན་པོ་ཅིག་འགྲོ་རེད་འདི་དང་མཉམ་དུ་ལ་ཡ་ད་གྲོང་ཁྱེར་མང་པོ་ཅིག་གསར་བ་ཅིག་སླེབས་རོ་ཨ་ནི་རྒྱལ་ཁབ་མང་པོ་ཅིག་གསར་བ་ཅིག་སླེབས་དུས་སྐབས་ལ་ཡ་ད་ཁོ་རང་ཚོ་རེད་རོ་ཨ་ནི་སློབ་སྦྱོང་གསར་བ་ཅིག་དགོས་ཀྱི་རེད་རོ་ཨ།

ད་ང་ཚོ་སེམས་ཅན་མགོ་བཅད་བྱས་ལྷ་ལ་ཕུལ་ཡ་ལུགས་སྲོལ་བྱས་རོ། ད་འདི་རེད་རོ། ད་ཁོ་རང་ཚོའི་གིས་ད་ཆོས་ཀྱི་དེབ་ཅིག་ཡོད་རེད་ད་རིག་བེ་དཱ་ལབ་ཡ་དེ། ད་དེབ་འདི་ནང་ལ་ཡ་བྲིས་ཡོད་རེད་ཁོ་རང་ཚོར་རོ། སེམས་ཅན་བཅད་བྱས་ལ་མཆོད་པ་གང་འདྲ་གང་འདྲ་བྱེད་དགོས་མེད། ད་དམིགས་བསལ་གྱི་ཁོ་རང་ཚོའི་གིས་མཆོད་པ་སུ་ལ་བྱེད་དགོས་ལབ་ན། ལྷ་འདི་གས་དེ་དེ་འདྲ། ཨག་ནི་བྱས། ཨིནྡྲ་བྱས། སོ་མ་བྱས་རོ། འདི་གས་ལ་ཡ་ཁོ་རང་ཚོས་མཆོད་པ་ཕུལ་དགོས་རེད།

ད་བུདྡྷ་གིས་ག་རེ་བྱས་རེད་ཞུ་ན་ཁོ་རང་གིས་ད་ནང་ཆོས་ཆོས་གསར་བ་ཅིག་བཏོན་ཡོད་རེད་བ། ཆོས་གསར་བ་དེ་བཏོན་ད་འདི་ལ་ཡག་མི་མང་པོ་ཅིག་ཉམས་ལེན་བྱེད་མཁན་སླེབས་འདི་ལ་ཡག་དགེ་རྒན་མང་པོ་ཅིག་བྱུང་རེད། ད་དགེ་རྒན་དེ་ཚོས་ག་རེ་བྱེད་དགོས་རེད་ཞུ་ན་ཁོ་རང་ཚོས་ར་ས་ཆ་ཡར་མར་འགྲོ་རེད་བ། ཨ་ནི་ས་ཆ་ཡར་མར་འགྲོ་བྱས་མི་དེ་ཚོ་ལ་ཡག་ད་ཁོ་རང་ཚོའི་གི་ཆོས་ག་རེ་ཡིན་མེད་ཞུ་ར་ཆོས་ཀྱི་སྙིང་པོ་དེ་ག་རེ་ཡིན་མེད། ཆོས་ཀྱི་དོན་དག་དེ་ག་རེ་ཡིན་མེད་དེ་གས་ཡག་མི་ལ་འགྲེལ་བཤད་རྒྱག་པའི་ཐབས་ཤེས་བྱེད་དགོས་རེད།